སིད་ནིའི་བྱང་ཕྱོགས་མཚོ་མཐའི་ཁུལ་དུ་ཏོག་དབྱིབས་ནད་པ་ཇེ་མང་དུ་ཐོན་བཞིན་ཡོད་པར་བརྟེན་ས་ཁུལ་དེར་གནས་སྡོད་མི་དམངས་ཡོངས་ལ་དགོས་ངེས་ཅན་གྱི་ལས་དོན་ཡོད་ན་མ་གཏོགས་ཉིན་གསུམ་རིང་རང་ཉིད་ཀྱི་ཁྱིམ་ནས་ཕྱིར་བསྐྱོད་མ་གནང་རོགས་ཞེས་གསལ་བསྒྲགས་གནང་ཡོད་འདུག་དེ་ཡང། སིད་ནིའི་བྱང་ཕྱོགས་མཚོ་མཐའི་ཁུལ་དུ་ཏོག་དབྱིབས་ནད་པ་ཐོག་མར་དེ་ཐོན་ནས་བཟུང་ད་བར་ནད་པ་ཁྱོན་བསྡོམས་ཉིས་རྩ་བརྒྱད་ཐོན་ཡོད་འདུག་པས་མངའ་སྡེའི་བློན་ཆེན་ལྕམ། Gladys Berejiklian མཆོག་གིས་ས་ཁུལ་དེར་གནས་སྡོད་མཁན་མི་མང་ཙམ་མ་ཟད་སིད་ནི་གྲོང་ཁྱེར་གྱི་གཡས་གཡོན་གནས་སྡོད་མཁན་མི་མང་ཡོངས་ཀྱིས་ཉེན་གཟབ་གནང་དགོས་པར་འགྲེལ་བརྗོད་གནང་ཡོད་འདུག་ལྷག་པར་དུ་བྱང་ཕྱོགས་མཚོ་མཐའི་ཁུལ་དུ་ནད་འགོག་སྲུང་བྱའི་ཐོག་མའི་འབྱུང་ཁུངས་རྩད་གཅོད་བཞིན་པར་བརྟེན། ཉིན་གསུམ་རིང་ས་ཁུལ་དེར་གནས་སྡོད་མི་མང་ཡོངས་ལ་དགོས་ངེས་ཅན་ཡོད་ན་མ་གཏོགས་རང་ཉིད་ཀྱི་ཁྱིམ་དུ་སྡོད་རོགས་ཞེས་རེ་སྐུལ་ནན་པོ་ཞུས་ཡོད་འདུག་གལ་ཏེ་ཁྱེད་རང་ཉིན་ཤས་གོང་ལ་མོ་ན་ཝེལ་གྱི Woolworths དང Aldi།

ཡང་ཁྱེད་ཀྱིས་གོང་གི་ཚོང་ཁང་དང་ཟ་ཁང་དེ་ཚོའི་ནང་ཏོག་དབྱིབས་ནད་ཐོན་ཡོད་པའི་མི་རྣམས་ཕྱི་ཚེས་དང་དུས་ཚོད་ག་དུས་བསྐྱོད་ཡོད་པ་དང་ས་གནས་གཞན་ཁག་གང་དུ་བསྐྱོད་ཡོད་པའི་གནས་ཚུལ་རྒྱས་པའི་ཕྱིར། www.health. nsw. gov. au ཐོག་བསྐྱོད་གནང་རོགས། ད་ལྟའི་ཆར་བྱང་ཕྱོགས་མཚོ་མཐའི་ཁུལ་དུ་ཏོག་དབྱིབས་ནད་བརྟག་དཔྱད་ཁང་མང་དུ་བཏང་ཡོད་པར་བརྟེན་གལ་ཏེ་རང་ཉིད་མངའ་སྡེའི་འཕྲོད་བསྟེན་ལྷན་ཁང་གིས་ཐོ་འགོད་གནང་ཡོད་པའི་ས་གནས་དང་ཟ་ཁང་ཚོང་ཁང་སོགས་ལ་བསྐྱོད་ཡོད་ཚེ་ངེས་པར་དུ་བརྟག་དཔྱད་གནང་བར་ཕེབས་དགོས་ལ། བརྟག་དཔྱད་ཀྱི་གྲུབ་འབྲས་སྒུག་བཞིན་པའི་སྐབས་ཕྱིར་མི་བསྐྱོད་པར་ཁྱིམ་དུ་ཟུར་བཀག་གནང་དགོས་པ་ཡིན། ནད་ཡམས་ཀྱི་གནས་སྟངས་འགྱུར་བར་བརྟེན Western Australia མངའ་སྡེ་ནང New South Wales ནས་སླེབས་པའི་མི་ཚང་མ་ཉིན་བཅུ་བཞི་རིང་ཟུར་བཀག་དགོས་པར་དམ་བསྒྲགས་གནང་ཡོད་འདུག་དེ་བཞིན Tasmania མངའ་སྡེའི་ནང་ཉེ་དུས་སུ Sydney བྱང་ཕྱོགས་མཚོ་མཐའི་ཁུལ་ནས་ཡིན་པ་དང་ཡང་ན་ས་ཁུལ་དེར་བསྐྱོད་ཡོད་པའི་མི་རྣམས་ཡོང་མི་ཆོག་པའི་བཀའ་རྒྱ་བཏང་གནང་ཡོད་འདུག་ཡང Queensland མངའ་སྡེའི་ནང་བྱང་ཕྱོགས་མཚོ་མཐའི་ཁུལ་ནས་ཡིན་པའི་མི་རྣམས་རང་ཉིད་ཀྱི་འགྲོ་སོང་བཏང་བའི་ཐོག་མགྲོན་ཁང་ནང་ཟུར་བཀག་སྡོད་དགོས་པ་ཡིན་འདུག།

རང་ཉིད་སྒེར་དང་ནང་མི་སྤུན་མཆེད་ཡོངས་ཀྱི་བདེ་འཇགས་ཆེད་ཕྱིར་སྐྱོད་སྐབས་ཁ་རས་ངེས་པར་དུ་གྱོན་དགོས་ལ་མི་གཞན་དང་མི་ཊར་གཅིག་དང་ཕྱེད་ཀའི་རྒྱང་ཐག་ངེས་པར་དུ་བཞག་གནང་རོགས། ཁྱེད་ཀྱིས་གནས་ཚུལ་དེ་དང་དེ་འདྲ་བ Apple Podcast དང Google Podcast དེ་བཞིན Spotify བཅས་ཀྱི་ཐོག་གསན་ཆོག།